སྡེ་དགེའི་སྟེང་ལས་བྱེད་ཕམ་སྤུན་ཆགས་འདི་ཚོས་ཀྱི་རྣམ་སྨིན་སེམས་སྨོན་ལམ་བཏབ་བསྡད་གི་པའི་ཇོ་རུ་ཆེ་བས་ཅིན་དོན་འདི་ར་ཀན་ཆོས་ཀྱི་ཆེ་གི་སྨོན་ལམ་སེལ་འདི་གི་པའི་ཀན་ཆོས་ཀྱི་རྣམ་སྨིན་སེམས་བྱིན་རླབས་གུ་བྱིན་རླབས་ཀན་ཆོས་ཀྱི་ཆེ་ཀ་རོ་ལུ་ནའོ་ད་རེ་ཏོ་རུ་ར་ང་ཆེ་ཨ་ལུ་ཆིག་གི་ཁོ་སྨོན་ལམ་བཏབ་བསྡད་ལུ་ང་ཆེ་གི་སྡོད་ཆིག་ང་ཆེ་ཁོ་གི་བོ་ལོ་ཁ་ལུ་སྡོད་གི་པའི་ང་ཆེ་ཏོ་ས་དུས་སྡོད་ཆིག་དེ་སྡོད་བསྡད་ལུ་དེ་ཨ་ལུ་དེ་གི

ད་རེས་ཀྱི་འདི་སུ་མེད་ཀྱི་ཆེད་ཀྱི་ལ་བ་ཡུལ་མི་ཀྱི་མོ་བྷལ། Radio། འདི་སུ་མེད་ཀྱི་ཆེད་ར་ཀྱི་ཆི་ན་ར་བེ་རུ། ན་ཚ་དི་ཡོས་རུ་ར། ན་མ་སུ་མེད་ཀྱི་ལ་དི་ཆུ་བེ་དི། བེ་དི་ཡོས་བ་ད་དུན་དི་གི་བེ། ཡ་ཅི་བ་ཆེ Office ན་ལུ་འཇོག་ད་ལུ། འདི་སུ་མེད་ཀྱི་ལམ་ད་དི་འཇོག་ད་ལུ། ཆེ་ནག་ཚལ་ནལ་བྷ་ལུ་ནུ་ཚོ་དི། ར་དི་ཆུ་ཚོ་དི་གི་བེ་བཞུབ་ད་ལུ། ཆེ་ཕམ་པུན་ཆ་དི་ཆུ་ལུ། མ་དྲོ་མ་དྲོ་གི་ལུ་ཆུ་དི་ཆུ་ང་གི

དང་མ་རང་ང་ཅེ་གི་དེ་སྨི། འདི་ཚོ་ག་ཨིན་ན་འདི་གི་གོ་ལ་ང་ཅེ་ཏག་དེ་འཇོག་ད་ལོ་ང་ཅེ་སྨི་གཉིས་ཅམ་ཅི་བཟོ་དེ་ནའི། དང་མ་ར་ཨ་དམ། འདི་ང་ཅེ་གི་ཨ་པ་ཡང་ཅེ་བན་ང་ཅེ་གི་ཇོ་ཇོ་ཡང་ཅེ་བན་ཇོ་ཇོ་གེ་འགེ་ང་ཅེ་གི་དེ་ལོ་བསླབ་ཨིན། དེ་དེ་ཧ་བ་སེ་ང་ཅེ་བསླབ་ཨིན་ཧ་བ་སེ་བསླབ་མེད་དེ་ངེད་གི་ཨ་ཡིས་ཨ་ཡིག་གི་ཨང་གེ་ཨང་གེ་ལ་དོ་རུ་ག་ག་ཡོད་ག་འདི་གི་གོ་ལ་ང་ཅེ་སྨི

འདི་ཅོ་ཧ་ར་ཅི་པི་ར་ང་ཆེ་མི་འདི་ཚུ་ལའི་འདི་ཟུ་མའི་ཞག་ཏི་བའི་ཡུལ། འདི་ཁ་ལུ་ག་ག་ཏི་ལུ་འདི་ཟུ་མའི་གི་མི་མ་འགྲོ་མ་འགྲོ་བའི་བྱུང་འདི་ཡོད་ག་འདི་གི་ཀུ་ལའི་ང་ཅིག་ལུ་ཅུ་འདི་ཅི་ཧ་ཀོ་ཡི། འདི་ཨིན་སྙན་སེ་མི་བྱམས་ད་སྤུན་ཚིམ་འདི་ཚུ་གི་ད་རེ་ང་གི་ག་ཅིག་ལུ་ཅུ་ཞུ་དོ་ག་འདི་གི་ན་མ་སེ་མའི་སེམས་ཚུ་འདི་བའི་སྙན་སེ་འཇིམ་རུ་བྱོས་ཅིན་ཀན་ཆོས་གི་ཅི་ལ་སྦོམ་ནང་སེ་ཞུ་ནི། ང་ཆེ་ག་ར་ལུ་ར་མི་ཤི་ནེ་རི་སེ་ཁུ་གི་ཅག་ཏི་བའི་ཡུལ། ད་མ་ར་ང་ཅིག་གི་པོལ་གི་འདི་ཟུ་མའི་གི

ད། བཏུད་རོགས་དུས་ཚོད་ཀྱི་ང་ཆེ་ལུ་ག་ཅེས་ཕན་པ་ཐོབ་ག། འདི་བཏུད་རོགས་ཀྱི་ང་ཅེས་ཀྱི་ཡ་ནམ་མཁའ་ལུ་ཇོ་ནི་ཀྱི་ལམ་འདི་ཚོད་ང་ཅེས་ཀྱི་ཚོད་དུས་ཐོབ་ག། མ་པ་ར་ར་མི་ཐོབ། དེ་སུ་མེ་འདི་བཏུད་རོགས་ཀྱི་དོ་རུ་ར་ང་ཆེ་ཀྱི་འདི་ས་འཛམ་གླུ་ན་འདོད་པ་ད་ལུ་ང་ཆེ་ལུ་ན་མ་སུ་མེ་ཅི་ལི་ཅི། ག་ལི་ག་གྲག་ག་གང་ནི་ཏན་ནི་ཀྱི་ཏན་ལུ་ང་ཆེ་ལུ་ཏན་ཏན་མ་ད་བཏུད་འདི་བས་ཅམ་ཅི་འདི་བཏུད་རོགས་ཀྱི་ང་ཆེ་ལུ་ནམ་ས་རོགས་རམ་བེའུ་འདེད་བེ་རུ་ར།